ད་རྩ་བའི་ང་ཚོ་ད་ལྟ་གཅིག་འབྲས་ནད་ཟེར་དེ་ཁྱབ་ཆེན་པོ་ཅིག་རེད་ལུས་ཀྱི་ད་ཆ་ཤས་ག་པར་ཡིན་ན་ཡོང་གི་རེད་དོན་ལྔ་ལ་ཡོང་གི་རེད་སྣོད་དྲུག་ལ་ཡོང་གི་རེད་རུས་ཁོག་ལ་ཡོང་གི་རེད་ཤ་དང་པགས་པ་ད་ག་པར་ཡིན་ནའི་ཀླད་པ་ད་གཅིག་ཆ་ཤས་ཚང་མ་ལ་ཡང་ཡོང་ཡག་གི་ན་ཚ་ཅིག་རེད་ད་དེའི་ནང་ནས་ང་ཚོ་ད་རིང་བྱེ་བྲག་ཏུ་བུད་མེད་རང་ཐོག་ལ་ཡང་ཡིན་གྱི་དུས་ཙམ་ནས་ད་བུད་མེད་ལ་ཡང་འབྲས་ནད་ཀྱི་རིགས་འདྲ་མི་འདྲ། བུ་སྣོད་ཡིན་ནའི་རེད་དེ་འདྲས་ཡོང་གི་ཡོད་རེད། ཡིན་ད་ད་རིང་ནུ་མའི་འབྲས་ནད་འདི་ཡང་ང་ཚོ་ད་རིང་དམིགས་བསལ་བཀའ་མོལ་ཞུས་བྱས་གཅིག་བོད་མི་བཅུ་སྐོར་ལ་ཡང་ཡིན་པ་བྱས་ཁྱབ་ཀྱི་ཡོག་མ་རེད་ད་འདི་བུ་ནང་ལ་ན་མཁན་ཡོག་རེད་ད་ཡིན་ནའི་བུད་མེད་དང་བུ་གཉིས་བསྡུར་བ་ཡིན་ན་ཡང་བུད་མེད་འདི་ན་མཁན་ཁྱབ་ཆེན་པོ་ཅིག་རེད། དེ་ཡིན་དུས་ཙམ་ནས་ད་ཨ་མི་རི་ཀ་ནང་ལ་ཆ་བཞག་པ་ཡིན་ན། གཅིག་བུད་མེད་ནང་ལ་ཡང་དཔག་པའི། འབྲས་ནད་ལས། ཨ་ནི་དེའི་གཞུག་གུ་དེ་ད་ནུ་མའི་འབྲས་ནད་དེ་ཁྱབ་ཆེན་པོ་ཅིག་རེད་ཤག་ད་ང་རང་ཚོ་བུད་མེད་ནང་ལ་དེ་འདྲས་ན་མཁན་ཡོད་རེད་ད་སྤྱིར་བཏང་བཙུན་མོ་གཅིག་པོ་མ་རེད་ངས་གོང་ལ་ཞུས་པ་ནང་བཞིན་ང་རང་ཚོ་བུད་མེད་ད་ལོ་རྒན་ཤོས་ནང་ལ་ཡོང་གི་ཡོད་རེད་ད་རྩ་བའི་དོན་གྲུབ་ཕུན་ཚོགས་ལགས་ཀྱི་རྣམས་ལ་ཞིག་རེད་ལོ་རྒན་པའི་ནང་ལ་ཡ་ཅིག་ད་ལོ་ཡ་ཡ་ཡ་ཡ་ཆེ་རུ་ཆེ་རུ་འགྲོ་དུས་ཙམ་ནས། དེ་འདྲས་ན་མཁན་མང་བ་ཡོང་གི་ཡོད་རེད་ད་ཡིན་པས་ནས་ང་ཚོ་ཡང་ཁག་ཅིག་གི་དེ་འདྲས་རང་བསམ་བཏང་བྱས་ཕྲུ་གུ་ལོ་ཆུང་ཆུང་བུད་མེད་བུ་མོ་ལོ་ཆུང་ཆུང་ནང་ལ་ཡོང་གི་མ་རེད་དེ་འདྲས་མ་རེད་ཡང་བུད་མེད་ཆུང་ཆུང་ལོ་ཆུང་ཆུང་དེ་འདྲས་བུ་མོ་དེ་འདྲས་ནང་ལ་ན་གི་ཡོད་རེད་ལོ་དེ་ཡིན་དུས་ཙ་ནས་ང་རང་ཚོས་ཅིག་ག་སོང་རེད་བུད་མེད་ཚོས་དམིགས་བསལ་གི་དོ་སྣང་བྱེད་དགོས་དང་ཡང་ཡིན་ནའི་བུ་ཚོས་ཡང་ཅིག་ཡང་མི་ཤེས། ཅིག་ན་ཚ་དེ་འཕྲལ་དེ་བུའི་ནང་ལ་ཡང་མ་ཡོང་བ་མ་རེད་བྱས་ན་ཡང་དོ་སྣང་བྱུང་བ་དེ་གལ་ཆེན་པོ་རེད་བསམ་གྱི་འདུག་ལོངས་ཐུབ་ཡོད་ལ། ལགས་སོ།
ཨ་ནི་ནད་གཞི་དེ་ཡོང་གི་ཡོད་པ་དང་ཨ་ནི་སླེབས་ཡོད་པའི་རྟགས་མཚན་ག་རེ་ག་རེ་ཡོད་རེད།
ལོངས། འབྲས་ནད་ཟེར་གྱི་ཡོད་པ་འདི་མཁྱེན་གྱི་ཡོད་རེད་བསམ་གྱི་འདུག། འབྲས་ནད་ཟེར་དེ་ང་ཚོའི་ཅིག་བོད་གསོ་བ་རིག་པའི་ནང་ཞུས་པ་ཡིན་ན་ལྷན་སྐྱེས་ཀྱི་ན་ཚའི་གྲས་རེད་ལྷན་སྐྱེས་ཀྱི་ན་ཚ་བརྒྱད་ཡོད་རེད་དེའི་ནང་ནས་དང་པོ་དེ་ལྷན་སྐྱེས་ཀྱི་འབྲས་ཟེར་དེ་རེད་ན་ཚ་དེ།

ཁྱིམ་ཚང་ལ་ཡང་ན་བ་དེ་ཚོའི་རིགས་དེ་ཚོ་ཨ་ནི་ཡང་དེའི་ཁྱིམ་རྒྱུད་ཀྱི་ཁྲག་རྒྱུན་དེ་ཚོ་ལ་ཡང་ན་ཡག་ཉེན་ཁ་ཆེ་ཡོད་པ་ཅིག་ད་འདི་འདྲའི་ན་བ་ཡིན་ན་དེ་ཚོའི་ཐད་ལ་ཡང་བལྟས་ཚེ་གཞན་དག་དང་མ་འདྲ་བའི་ཡང་ཅིག་བཅོས་བྱེད་ཡག་དེ་ཚོ་ཅིག་ཁག་པོ་ཡོད་པ་ཅིག་ལ་ཡང་དེ་འདྲའི་ངོས་འཛིན་ཞུ་གི་ཡོད་རེད། ན་ཚའི་རྐྱེན་ཟེར་ནའི་རེད་རྒྱུ་ཟེར་ནའི་རེད་འདི་ང་རང་ཚོ་ད་ཅིག་གཙོ་བོ་འདི་ད་ཕོ་བ་ཡི་མེ་དྲོད་ད། ཅིག་གིས། རྙོག་ཤིང་དྭངས་གསུམ་ཆེན་མོ་དང་ཕོ་བའི་མེ་དྲོད་ཡག་པོ་མེད་དུས་འདི་ནི། དྭངས་མ་སོ་སོ་སོ་སྨིན་མ་ཐུབ་པ། སྙིགས་མ་སོ་སོ་སོ་རྒྱུ་མ་ཐུབ་པ་དྭངས་མ་ཟེར་ཡག་འདི། ཅིག་ཁ་ཤུགས་རེ། ཅིག་ཕོ་བའི་ནང་ནས་ཁ་ལག་བཟས་པ་འདི་སྐད་ཅིག་གིས་ད། སོ་སོ་སོའི་རུས་པ་ཤ། ད་ཅིག་ཡོར་བ་དྭངས་མ་ཁྲག་ཤ་རུས་རྐང་ཁུ་བ་སོ་སོ་སོ་ཅིག་འགྲོ་དགོས་ཡག་ཤར་བ་ཏག་ཏག་ཏག་ཏག་སྨིན་དགོས། ཅིག་སྨིན་མ་ཐུབ་བྱས། དྭངས་མ་འདི་ནི་ཅིག་གིས། ཁ་ཤུགས་རེ། མ་སྨིན་པ་དང་ཡག་པོ་མ་བྱུང་འགྲོ་དུས་ཙམ་ནས་ནི། ཅིག་དོན་ལྔ་ཡེ་གཅིག་ག་སོ་རེ་ད་འབྲས་ནད་ཡོད་ཡ་ད་ཨ་འདྲེ་ག་སེ་སྙིགས་མ་མ་ཞུ་བ་དང་འདི་འདྲ་ད་ནི་ཡང་སྣོད་དྲུག་གི་འབྲས་ནད་ཡོད་དེ་ག་ནང་བཞིན་ཨ་ནི་ད་ག་སོ་རེ་སྙིགས་མ་དེ་དྭངས་མའི་རྩ་མིག་ནང་ལ་ཤོར་དུས་ད་ནི་ཨ་ནི་ཡང་ཀན་སར་འབྲས་ནད་སོ་རེ་འདི་འདྲ་ཡོང་ཡ་འདི་འདྲ་ཡོད་ད་དེ་ག་ནང་བཞིན་ད་ད་ཕྱི་རྒྱལ་གྱི་ད་ག་རང་རིག་པ་དེ་འདྲ་ཡོང་གི་འདུག་ཨ་ཡིན་དུས་ད་ནི་ཁོང་ཚོས་ད་ག་རང་གཟིགས་འདུག་ཨ་ག་རེ་ཟེར་ན་ཁོང་ཚོའི་དེ་བཤད་ཡ་དེ་རྡུལ་ཕྲ་རབ་ད་ག་སོ་རེ་སེལ་དེ་ཚོ།

གལ་ཆེ་ཤོས་དེ་ད་ང་རང་ཚོའི་ཕྱི་ལོག་གི་རྐྱེན་དེ་རེད་ད་རྐྱེན་དེ་ང་ཚོ་ནམ་རྒྱུན་ནས་ད་ཁ་ལག་ཟ་སྟངས་དང། སྤྱོད་ལམ་བསྟེན་སྟངས་དེ་འགྲིག་གི་ཡོད་མ་རེད་པ་དེ་ཚོའི་ཐད་ལ་ཡ་ཅིག་ད་གཟབ་གཟབ་བྱེད་དགོས་པ་དང་ད་དཔེར་ན། ཁ་ལག་ཟ་སྟངས་ཡིན་པ་ཡིན་ན་ལ་ད་ག་སོ་རེད་མང་ཆེ་ཆེ་ད་ད། ཁ་སོ་ར་ད་ཐ་མ་དེ་ངས་སོ་ར་ཆང་རག་འཐུང་མཁན་དང་དེ་ག་ནང་བཞིན་ད་ཅིག་རྫས་འགྱུར་རིགས་ནང་ལ་ཡ་ཅིག་ལས་ཀ་མང་པོ་ཅིག་བྱེད་མཁན་སོ་དེ་འདྲས་དང་ཨ་ནི་སྤུ་གུ་ཅིག་གི་བཟའ་ཚང་ཆང་ས་བསྒྲིགས་ནས་སྤུ་གུ་མ་སྐྱེས་པ་དང་ཡང་ཆུང་ཆུང་སྒང་ནས་སྤུ་གུ་སྐྱེ་འགོག་སྐྱེ་ཡ་མེད་པའི་སྨན་ཟ་མཁན་དང་ཨ་དེ་ག་ནང་བཞིན་ཡང་སྤུ་གུ་སྐྱེས་ནས་སྤུ་གུ་ཅིག་ནུ་མ་མ་སྟེར་བ་དང་དེ་འདྲས་ཀྱི་ད་ཅིག་ནང་ལ་ཡ་ཁྱབ་ཆེ་བ་ཡོང་གི་ཡོད་པ་དེ་འདྲས་ངོས་འཛིན་གནང་གི་འདུག་ཨ་ནི། ལྷག་པར་དུ་ད་ལོ་ན་ལེ་ཞིག་ཏུ་བུད་མེད་ད་ལོ་ཡར་ཡར་དུས་ད་ནི་ཡང་འདི་འདྲའི་ཡོང་གི་ཡོད་པ་འདི་འདྲ་ཞིག་ད་ཅིག་གཙོ་བོ་དེ་ད་ཅིག་སོ་སོའི་ཕ་མའི་རིགས་རྒྱུད་ནས་ཡོང་ཡག་དེ་ཅིག་ཉེན་ཁ་ཆེ་བ་དང་ད་འདི་འདྲའི་ཡོང་ཡག་ཡ་ཁ་སོ་རེད་རྒྱ་ཆེ་མ་སོགས་ནས་གཞན་དག་ལས་ཤུགས་ཆེ་ཡོད་པ་ད་དེ་ཚོའི་ཁྱིམ་ཚང་དེ་ཡིན་པ་ཡིན་ན་ཡང་ངེས་པར་དུ་བརྟག་དཔྱད་བྱེད་དགོས་པ། ཆེ་བར་འགྲོ་ཡ་དང། ལྷག་པར་དུ་སེམས་ཚོར་ལ་ད་དེ་རིང་སང། ཅིག་ཁ་ལག་བདེ་འདང་ཡིན་པས་ན་ད་དེ་ཤ་ཅིག་རྫས་འགྱུར་རིགས་མང་པོ་ཅིག་བསྒྲིགས་ཡོད་རེད། དེ་ཚོ་མ་ཡིན་པའི་གང་མང་མང་ཅིག་ད་སོ་སོས་ཁ་སོ་རེད། རང་བྱུང་གི་ཁ་ལག་བསྟེན་ཡ་དང། ད་སྔོན་མ་དང་མ་འདྲ་མི་ཚང་མ་ལོག་ད་ལས་ཁུངས་ནང་ལ་ཡང་རྐུབ་བཙུགས་ཅིག་བསྡད་ཀྱི་ཡོད་རེད། ཕར་ཚུར་ཕྱིན་ན་ནི་མོ་ཊའི་ནང་འགྲོ་གི་ཡོད་བྱས་ཙང་འདིའི་འདིར་ཡང་ཅིག་སོ་སོའི་གཟུགས་པོ་ལ་ཡང་བརྡབ་གསིག་བྱས་ལུས་རྩལ་རྩེད་ཡ་དང་ཅིག་ད་ང་རང་ཚོ་བོད་པ་ཡིན་ན་ནི་མང་པོ་བྱེད་ཡོད་རེད།

འབྲས་ནད་ཀྱི་ད་ཅིག་ཡོང་གི་རེད་ཟེར་བའི་ཉེན་ཁ་ཆེ་བའི་ད་ཅིག་རྫས་འགྱུར་རིགས་འདི་འདི་བཞི་བརྒྱ་ཙམ་འདི་གནོད་འཚེ་བཟོ་ཉེན་འདི་དོང་ད་ལོ་བཙོ་བརྩི་བས་ན་ཅིག་བུད་མེད་ཀྱི་ད་ནུ་མའི་འབྲས་ནད་རེད་འདི་འདྲའི་རིགས་ལ་ཡ་ཆེ་ད་འདི་ཚོ་སོ་སོས་ཅིག་སྤང་བླང་བྱེད་ཡ་དེ་དངོས་གནས་གལ་ཆེན་པོ་རེད་ཤག་འདི་ཚོ་འཕྲོད་བསྟེན་བསྟེན་པ་ཅིག་བྱེད་ཡ་དེ་ད་སོ་སོ་རང་གི་ལག་པར་ཡོད་ད་ཡིན་ན་སོ་སོའི་ཁྱིམ་རྒྱུད་ནས་བྱུང་བ་འདི་ད་སོ་སོས་གང་ཡང་བྱེད་ཡ་ཡོད་མ་རེད་ད་དེ་ཡིན་དུས་ཙ་ནས་ངེས་པར་དུ། འདི་ཚོ་འཇིག་རྟེན་གང་ལ་ཡང་ཅིག་སོ་སོའི་ཁྱིམ་ཚང་ལ་ཡོད་པ་ཡིན་ན་བརྟག་དཔྱད་གནང་ག་དེ་ལོ་རེ་རེ་བརྟག་དཔྱད་གནང་ག་དེ་ཡང་དེ་གལ་ཆེན་པོ་རེད་བཞག་བསམ་གྱི་འདུག་ལགས།
ལགས་སོ། ཨ་ནི་ཉི་མ་ལགས་བཟང་ཕྱོགས་ཀྱི་གནས་ཚུལ་ཞིག་ལ་ཨ་ནི་བོད་པའི་སྤྱི་ཚོགས་ཀྱི་ནང་ལ་བོད་མི་མང་ཆེ་བ་ཆང་རག་འཐུང་བ་དང་ད་ཐ་མག་འཐེན་པ་སོགས་ཉུང་ཤས་རེད། ཡིན་ན་ཡང་རེ་ཟུང་གིས་ཐ་མག་འཐེན་པ་དང་ཆང་རག་འཐུང་བ་སོགས་བྱེད་ཀྱི་ཡོད་རེད་ཐ་མག་འཐེན་མཁན་དང་ཆང་རག་ཨ་ནི་འཐུང་མཁན་ཚོར་ཨ་ནི་འབྲས་ནད་ཡོང་ཡག་གི་ཉེན་ཁ་དེ་ཆེ་ལོས་ཡོད་པ་ཡིན་ན། ད་ད་ད་ཐ་མག་དང་ཆང་རག་ཟེར་དེ་ཚོའི་གྲས་དེ་ཚོ་དེའི་ནང་ལ་ཡ། ཅིག་གིས་བརྒྱ་ཆ། ད་ད་ད་ཁྱིམ་རྒྱུད་ལ་ཡོང་ཡ་དེ་ལས་བརྒྱ་ཆ་ཕྱེད། བརྒྱ་ཆ་མང་བ་འདི་མ་རེད་དེ་ཡིན་ནའི་ད་དེ་ཚོ་ཉེན་ཁའི་ཁོངས་ནང་ལ་ཡ་ཚུད་འདུག་ག་ད་དེ། ཐ་མག་འཐེན་པ་ཡིན་ན་ཆང་རག་འཐུང་མཁན་དེ་ཚོ། ཅིག་གིས་ད་ང་ཚོ་ག་ས་འཕྲོད་བསྟེན་ནང་ནས་ཅིག་སྤང་བླང་བྱེད་དགོས་ཡ་ནང་ལོགས་ཀྱི་ད་གྲལ་ལ་ཡ་ཚུད་འདུག་ག་དེ་ཡིན་དུས་ཙ་ནས་ད་ལྷག་པར་དུ་ད་ད། ཤ་རྒྱགས་པ་ཡིན་པ་ཡིན་ན་བུད་མེད་ཤ་རྒྱགས་ཐབས་ན་ཚ་གང་བྱུང་མ་བྱུང།

ཞེས་ཅིག་སྨན་ཁང་བསྟེན་གཏུགས་བྱས་པ་དང་ནད་བདག་དེ་ག་འདྲས་ཅིག་ལ་ཡང་ང་ཚོས་ངོས་འཛིན་བྱས་པ་དང་དེ་འདྲས་བྱས་རྗེས་ནི་ཅིག་ན་ཚ་དེ་སྔོན་འགོག་ཐུབ་ཡག་ལ་ཡང་ནི་ཅིག་ཐབས་ཤེས་བྱེད་ཡག་དཔེར་ན་ནི། ཅིག་ནུབ་ཕྱོགས་ལ་ཡིན་པ་ཡིན་ནའི་ཁོ་རང་ཚོས་སྲུང་འགོག་རེད། ཅིག་བུད་མེད་སྔོན་མ་གི་ད་ཅིག་བུད་མེད་འབྲས་ནུ་མའི་འབྲས་ནད་ན་ནི་སྨན་བཅོས་བྱས་ནི་དྲག་སྐྱེད་བྱུང་བའི་གྲངས་ཀ་ལས་ད་དེང་སང་ནི་དཔེ། ཧ་ཅང་གྲངས་ཀ་མཐོ་པོ་ཡོད་ཅེས་དེ་འདྲའི་གསུང་འདུག་ག་བྱས་རྗེས་ད་སྨན་བཅོས་ཀྱི་ལག་རྩལ་ཡར་རྒྱས་ཕྱིན་རྗེས་དེ་ཡིན་ཙ་ན་ང་ཚོ་བུད་མེད་ཚོས་ག་རེ་དོ་སྣང་གནང་དགོས་རེད་ཟེར་ན་ལྷག་པར་དུ་བཙུན་མ་ཚོས་གཅིག་གིས་རྒྱུན་དུ་ནས་སོ་སོའི་ད་གཅིག་ཟླ་བ་རེ་རེ་ཡིན་ནའི་རེད། གཅིག་ད་བདུན་ཕྲག་རེ་རེ་ཡིན་ནའི་རེད། འདི་འདྲའི་སྒང་ལ་ཡང་གཟུགས་པོ་འཁྲུ་དུས་ཙ་ནས་ཡིན་གཅིག་མིན་གཅིག་སོ་སོའི་ནུ་མ་སོ་སོས་བརྟག་དཔྱད་བྱས་ཡོད་རེད་པ། སོ་སོའི་ནུ་མ་སོ་སོས་བརྟག་དཔྱད་བྱས་རྗེས་ག་རེ་ཟེར་ན། ད་ག་ཞུ་རེད་ཨོ། སོ་སོའི་ལག་པས་བརྟག་དཔྱད་བྱས་ཡོད་རེད་ཡ་ཤེལ་སྒོའི་ནང་ནས་བལྟས་ནས་བརྟག་དཔྱད་བྱས་ཡོད་རེད་སོ་སོའི་ཨོ། ད་གཙོ་བོ་དེ་ད་མང་ཆེ་དེ་མཁྱེན་གྱི་ཡོད་རེད་པ་ཨོ་ནུ་མའི་སོ་སོའི་བཟོ་ལྟ་དེ་ད་སོ་སོའི་མཐོང་གི་ཡོད་རེད་པ་དེ་སོ་ཤེལ་སྒོའི་ནང་བལྟས་རྗེས་གཅིག་སོ་སོའི་ནུ་མའི་བཟོ་ལྟ་དེ་གཅིག་གཡས་ལས་གཡོན་ཆུང་བ་བྱུང་བ་དང་ཡ་གཡོན་ལས་གཡས། ཆུང་ངུ་ཡོད་པའི་བཟོ། དེ་གཉིས་ཀྱི་བཟོ་ལྟ་གཅིག་མ་འདྲ་བའི་བཟོ། ཨ་འདི་ནུ་མའི་ཅིག་ཚོས་གཞི་དེ་ཅིག་ཡང་ཅིག་ནམ་རྒྱུན་གྱི་ཚོས་གཞི་དེ་མ་འདྲ་བ་ཅིག་འགྱུར་ལྡོག་ཕྱིན་པའི་བཟོ། དམར་མོ་ཆགས་པའི་བཟོ་ཅིག། ལྷག་པར་དུ་ཨ་འདི་ནུ་མའི་ཀྱི་དེ་གཡས་གཡོན་མཐའ་དེ་ཚོ་ལ་ཡང་ཨ་ནི་ཅིག་སོ་སོའི་ཀོང་ཀོང་དེ་འདྲས་མཐོང་བའི་བཟོ་འདྲས། ཆགས་བཟོ་འདྲས་ཡང་ནུ་མའི་རྩེ་ནང་ལོགས་འཛུལ་བའི་བཟོ་འདྲས་ཡང་ནུ་མའི་རྩེ་ནས་ཁྲག་དང་ཆུ་སེར་དང་དེ་འདྲའི་བཟོ་འདྲས་དོན་ཡོང་བའི་བཟོ་འདྲས། ཨ་ན་ཚ་དང་ཨ་ནི་ཅིག་རྒྱུན་རིང་པོ་ཕྱིན་ནི་དྲག་སྐྱེད་མ་ཕྱིན་པའི་བཟོ་དེ་འདྲས་ཡིན་པ་ཡིན་ན་ཨ་ནི་ལམ་སང་སྨན་ཁང་ལ་ཕྱིན་ཏེ་བརྟག་དཔྱད་བྱས་པ་ཡིན་ན་ཁོ་ཚོས་འདི་སྔོན་ཚུད་ནས་ན་ཚ་འདི་རྩད་ཆོད་པ་ཡིན་ན་ཨ་ནི་སྨན་བཅོས་ཡང་བྱེད་ཡག་འདུག་ཨ་ནི་འདི་མ་བྱས་ཟེར་ནས་ཡང་རྒྱུན་རིང་པོ་ལས་པ་ཡིན་ན་ཨ་ནི་ག་ཙམ་ནས་ནུ་ཅིག་ང་རང་ཚོ་མཆན་ཁུང་འོག་ལ་ཡང་ནུ་མ་དང་འབྲེལ་བ་ཡོད་པའི་རྨེན་བུ་དེ་འདྲ་ཡོད་རེད་རྨེན་བུའི་རྒྱུ་ལམ་བརྒྱུད་བྱས་ཨ་ནི། ལུས་ཀྱི་ད་ཅིག་སྙིང་རེད་གློ་རེད་མཆིན་པ་རེད་ད་དོན་ལྔ་ཟེར་གྱི་རེད་པ་ང་ཚོས་འདི་སྣོད་དྲུག་ད་དེ་འདྲའི་ལུས་ཀྱི་ཡན་ལག་ད་ཆ་ཤས་གཞན་དག་ལ་ཡང་ཁྱབ་ཕྱིན་རྗེས་ཨ་ཉེན་ཁ་ཆེན་པོ་ཅིག་འདུག་ཨ་འདི་ཡིན་དུས་ཙ་ནས་སོ་སོས་བརྟག་དཔྱད་བྱེད་ཡ་དེ་གལ་ཆེན་པོ་རེད་ད་གང་ཅིག་ཅིག་སོ་སོས་ཅིག་ཤེལ་སྒོ་ནང་ཅིག་བལྟས་པ་ཡིན་ན་དེ་ཚོ་གནས་ཚུལ་དེ་ཚོ་མང་པོ་ཅིག་མཐོང་ཡོང་གི་རེད་ཡང་སོ་སོ་རང་ཉིད་ལ་མ་བདེ་བ་ཡོང་གི་ཡོད་རེད་དེ་མིན་ཅིག་ལྷག་པར་དུ་ད་ཅིག། ཆོས་ཐུགས་ཉེར་གཅིག་མེད་ན་ནི། སོ་སོ་གཅིག། མཚམས་མཚམས་སོ་སོའི་ནུ་མའི་དེ་ལ་ཡར་ཆུ་ཚོད་འཁོར་ལོ་ནང་བཞིན་ཆུ་ཚོད་བསྐོར་བ་ནང་བཞིན་བྱས། ལག་པ་ཡ་གཅིག་གིས་ནུ་མ་ཡ་གཅིག་ལ་ཡར་བས། ཞིབ་ཚགས་བྱས་བྱས་མ་སླེབས་བྱས་བྱས་ཏུ་ག་ལེ་བྱས་ཆུ་ཚོད་སྐོར་ར་རྒྱབ་པ་ནང་བཞིན་བྱས་བྱས་བརྟག་དཔྱད་བྱས་དང་བ་ཏུ། གཅིག་རྡོག་རྡོག་བྱས་འདུག་མི་འདུག་བལྟ་ཡ་བྱས་གཡས་གཡོན་གཉིས་ཕྱོགས་ལ་ཡར་ཨ་ཅིག་སོ་སོའི་དེ་ལ་ཡར་རྡོག་རྡོག་བྱས་ཡོད་བྱས་ནམ་རྒྱུན་མ་ཡིན་པའི་གཅིག། མཐོང་སོང་ན་ཨ་ནི་སྨན་ཁང་འགྲོ་ཡག་དང་དེ་ཚོ་སོ་སོས་སྔོན་ཚུད་ནས་བརྟག་དཔྱད་བྱས་འདུག་ད་འདི་ཡིན་ནའི་ལས་བསྟན་མཚོ་ལགས་གལ་ཆེ་ཤོས་ཅིག་ཡང་འདི་བྱས་ནི་གལ་མེད་བྱས་བྱས་ཡང་ཅིག་སོ་སོ་ཡང་དེ་བློ་བདེ་པོ་བྱས་དེ་འདི་མ་བཞག་འདི་བརྟག་དཔྱད་བྱས་ཏེ་ག་དུས་ཡིན་ནའི་སོ་སོ་དུས་ཚོད་བྱུང་ན་མང་ཆེ་ཡིན་ན་ད་ནུབ་ཕྱོགས་དུ་བ་ཡིན་ན་ཡང་ཚུ་གཟུགས་པོ་འཁྲུ་བ་བུད་མེད་གཟུགས་པོ་འཁྲུ་དུས་ཚོད་ནང་ཁོ་ཚོ་འདི་བརྟག་དཔྱད་བྱེད་འདུག་ད་ང་རང་ཚོ་ཅིག་བུད་མེད་ཡིན་ནའི་ལས་བཙུན་མ་ཚོ་ཡིན་ནའི་ལས་ཅིག་ལྟར་ལུང་སྐུ་གཟུགས་འཁྲུད་ཡ་འདི་ག་དུས་འཁྲུད་པ་ཡིན་ནའི་འདི་སྐབས་ལ་ཡ་ཅིག་བརྟག་དཔྱད་ན་འདི་ལྟ་ཨ་ནི་ཅིག་འགྱུར་ལྡོག་ག་རེ་འདུག་གལ་ཆེ་ཤོས་ད་འགྱུར་ལྡོག་འདི་སོ་སོའི་ཟིན་ཐོ་འགོད་པ་འོ་འདི་འདྲའི་བྱས་བྱས་ཨ་ནི་ཕྱིན་པ་ཡིན་སྨན་ཁང་ཕྱིན་པ་ཡིན་ན་ཨ་ནི་ན་ཚ་འདི་སྔོན་ནས་རྩད་ཆོད་ན་ཨ་ནི་སྨན་བཅོས་དང་འདི་འདྲའི་ཁོ་ཚོ་ད་ག་རེ་ཡིན་ནའི་ཐབས་ཤེས་བྱས་བ་བོད་སྨན་ནང་ལས་འདི་ཚོ་ལ་ཡ་ཅིག་ཨམ་ཅི་རྩར་བསྟེན་གཏུགས་བྱས་བས་ན་ཨ་ལས་ན་ཚ་ཛ་དྲག་རུ་མ་འགྲོ་ཡ་ལ་ཡ་ཅིག། སྨན་བཅོས་བྱེད་ཡག་རེད་དེ་ཟས་སྤྱོད་བསྟེན་སྟངས་རེད་ཅིག་ལུས་ཀྱི་ཅིག་སྤྱོད་པ་བྱེད་སྟངས་རེད་དེ་ཚོའི་ཐོག་ནས་ལམ་སྟོན་གནང་ཡག་དང་ཡང་ཅིག་མཉམ་རུག་གི་ཐོག་ནས་ད་ཕྱི་ལུགས་དང་བོད་ལུགས་ཡང་མཉམ་རུག་ཐོག་ནས་སྨན་བཅོས་གནང་འོ་དེ་འདྲའི་ང་ཚོ་ཐབས་ཤེས་མང་པོ་ཡོད་རེད། ད་དུས་ཚོད་ཀྱི་རྐྱེན་པས་ང་ཚོས་ཨམ་ཅི་ཉི་མ་ལགས་ལ་བཀའ་འདྲི་ཞུ་ཡ་དེ་མཇུག་སྡོམ་ཞུ་གི་ཡིན་ཨམ་ཅི་ཉི་མ་ལགས་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གིས་ཨ་ནི་བུད་མེད་ཀྱི་ལས་རིམ་གྱི་ནང་ལ་ཨ་ནི། ནུ་མའི་འབྲས་ནད་ཀྱི་སྐོར་ལ་བཀའ་མོལ་གནང་བར་ཐུགས་རྗེ་ཆེ། ལགས་སོ་བསྟན་མཚོ་ལགས་ཐུགས་རྗེ་ཆེ།